འདོད་པའི་རང་སའི་སྤང་བྱ་རིགས་ལྔ་ལ་དམིགས་པ་མ་གཏོགས་ཁམས་གོང་མ་གི་གཟུགས་ཁམས་དང་གཟུགས་མེད་ཁམས་ལ་ཡར་དམིགས་ཀྱི་ཡོད་མ་རེད། ཡར་མི་དམིགས་པ་ཡིན་ཙ་ན་དེ་ཡིས་ག་རེ་ཟེར་དགོས་རེད་ད། ཁམས་སྐལ་བ་མཉམ་པའི་ཀུན་འགྲོ་ཡིན། ཁམས་སྐལ་བ་མི་མཉམ་པའི་ཀུན་འགྲོ་ཀུན་འགྲོ་མ་ཡིན། ངོ་ལ་ཏི་བ་པི་ནི། དེ་འདྲ་ཞིག་ལ་ཁྱོན་བསྡོམས་འདོད་པ་ན་ཀུན་འགྲོ་ག་ཚོད་ཡོད་རེད་ཟེར་ན་ཀུན་འགྲོ་བཅུ་གཅིག་ད་ནི་འདོད་པ་ཚོ་མ་ཀློག་ད་ནི་ག་ཡོད་རེད།

ངོ་སྤྲོད་བྱེད་ནས་འདུག་ཅིང་ད་དུང་ལམ་སང་དེ་མགོ་ཚོད་ཡོད་མེད་གང་ཞིག་དེ་ཨ་ནེ་གཅིག་གོ་མྱོང་བ་རེད་བ་ད་གོ་མྱོང་དུས་དཀའ་ལས་ཡང་བྱས་ཕར་ནས་འགྲེལ་པ་ནས་ཀློག་ད་འགྲེལ་པ་ནང་ལ་ད་དེ་གས་དེ་ནས་གོ་དགོས་རེད་འགྲེལ་པ་ཕལ་ཆེར་གཅིག་གཅིག་ག་འདུག་བ་ད་དེ་གནས་ལྔ་པ་ཀློག་དུས་དཀའ་ལས་ཁྱེད་ཚོས་དེ་ཏོག་ཙམ་ཀློག་ཐུབ་ན་ཡག་པོ་ཞིག་རག་ཡོད་རེད་དེ་ཁྱེད་ཚོས་ཏོག་ཙམ་ཁོ་དྲག་པོ་འགྲོ་ཅན་ཏོག་ཙམ་གོ་ཁག་པོ་ཡིན་བྱས་ཙང་དེ་ང་ཚོ་དང་པོ་ལྟ་དུས་དཀའ་ལས་དེ་ཀུན་མཁྱེན་ཡང་བྱས་པས་དེ་གནས་ལྔ་པ་དེ་ཀློག་ན་ཡག་གི་ཡོད་པ་འདྲ།

ད་གིས་གང་ལ། སྡུག་བསྔལ་མཐོང་སྤང་དུ་གྱུར་པའི་ཐེ་ཚོམ། ཀུན་འབྱུང་མཐོང་སྤང་དུ་གྱུར་པའི་ཐེ་ཚོམ་འདི་གཉིས་ཀུན་ཏུ་ཀུན་འགྲོ་རེད། ད་དེ་ནས་མ་རིག་པ་ཡོད་རེད་མ་རིག་པ་དེ་ལ། སྤྱིར་བཏང་བྱས་ནས་མ་རིག་པ་དེ་ལ་འདོད་ཆགས་དང་མཚུངས་ལྡན་ཡིན་མཁན་དཔེར་ན་དེ་ནི་ལྟ་བ་དང་མཚུངས་ལྡན་ཡིན་མཁན། དེ་ནི་རྩ་ཉོན་གང་དང་ཡང་མཚུངས་ལྡན་མ་ཡིན་མཁན། དེ་མ་འདྲེས་པའི་མ་རིག་པ་ཟེར་མཁན་གཅིག་རེད། དེ་འདྲ་ཅན་མང་པོ་ཡོད་རེད་འདི་ད། དེ་གའི་མ་འདྲེས་པའི་མ་རིག་པ་དང། དེ་ནི་ག་རེ་ཟེར་དགོས་རེད།

དེ་ཡི་དོན་རྟོགས་ཀྱི་དེ་ཚིག་གོ་ནམ་རྒྱུས་མེད་དང་དེ་ཁ་ནས་ཚུར་ཡོང་པོ་ཡི་སྲོག་གོ་རུ་བ་དེ་དེ་ནི་དེ་གོམས་ཤིང་ཆགས་པ་ཞིག་གོ། དེ་ནི་ཀུན་འགྲོ་དེ་ལ་དཔེར་ན་འདོད་པའི་ཀུན་འགྲོ་བཅུ་གཅིག་འདུག་གོ། ཀུན་འགྲོ་བཅུ་གཅིག་གི་ནང་ནས་ཁམས་སྐལ་བ་མཉམ་པའི་ཀུན་འགྲོ་ག་ཚོད་ཡོད་རེད། བཅུ་གཅིག་གང་ག་རེད་པ། སྐལ་བ་མི་མཉམ་པའི་ཀུན་འགྲོ་དེ་ལ་དགུ་མ་གཏོགས་ཡོད་མ་རེད། དེ་ག་རེ་ཕྲིས་པ་རེད་ཟེར་ན། འཇིག་ལྟ་དང་མཐར་ལྟ་གཉིས་པོ་དེ་ཕར་ཕྲིས་པ་རེད།

ཀུན་འགྲོ་བཅུ་གཅིག་དེ་སྤང་བྱ་རིགས་ལྔ་ནང་དེ་ནི་ས་ཁོངས་འགྲོ་བ་ཅན་སྤང་བྱ་རིགས་ལྔ་ནང་ག་པ་ཡོད་རེད་ཟེར་ན། སྡུག་བསྔལ་མཐོང་སྤང་དང་ཀུན་འབྱུང་མཐོང་སྤང་གཉིས་ལ་ཡོད་རེད། འགོག་པ་མཐོང་སྤང་དང་ལམ་མཐོང་སྤང་དང་སྒོམ་སྤང་སྟེ་གསུམ་པོ་དེ་ལ་དེ་ནི་ཀུན་འགྲོ་ཟེར་མཁན་དེ་ཡོད་མ་རེད། དུས་མ་ཚང་གཏོང་རྒྱུ་རེད། ད་སྡུག་བསྔལ་མཐོང་སྤང་ལ་ཆ་བཞག་བྱས་ན་ག་རེད། ལྟ་བ་ལྔ། ཐེ་ཚོམ་མ་རིག་པ། བདུན་རེད། ཀུན་འབྱུང་མཐོང་སྤང་དུ་གྱུར་པ་དེ་ལ། དེ་ལྟ་བ་གཉིས། ཐེ་ཚོམ། མ་རིག་པ་བྱས་བཞི་རེད། དེ་བསྡོམས་པས་བཅུ་གཅིག་རེད་ད། འདོད་པ་ལས། འདོད་པ་ལས་བཅུ་གཅིག་ཡོད་པ་ནང་བཞིན་གཟུགས་ཁམས་ལས་བཅུ་གཅིག་གཟུགས་མེད་ཁམས་ལས་བཅུ་གཅིག་བྱས་ན་ཁྱོན་བསྡོམས་སུམ་ཅུ་སོ་གསུམ་ཡོད་རེད། སུམ་ཅུ་སོ་གསུམ་ཡོད་པ་ཡིན་ན་ད། སྐལ་བ་མི་མཉམ་པའི་ཀུན་འགྲོ་ག་ཚོད་ཡོད་རེད་ཟེར་ན། འདོད་པ་ལས་དགུ། གཟུགས་ཁམས་ལས་དགུ། གཟུགས་མེད་ལས་དགུ་བྱས་ན་དགུ་གསུམ་ཉི་ཤུ་རྩ་བདུན་རེད། ག་རེ་ཕྲིས་པ་རེད་ཟེར་ན། འཇིག་ལྟ་དང་མཐར་ལྟ་གཉིས་པོ་དེ་ཕར་ཕྲིས་པ་རེད། འཇིག་ལྟ་དང་མཐར་ལྟ་གཉིས་པོ་དེ་ལ་འདོད་པ་རང་ས་ལ་དམིགས་པ་མ་གཏོགས་ཁམས་གོང་མ་ལ་ཡར་དམིགས་པ་ཡོད་མ་རེད།

ཨ་འདི་ཡན་ཆད་ཀྱི་དེ་ནས། ཀུན་འགྲོ་དེ། ཤེས་ཚར་བར་བལྟ། ཀུན་འགྲོ་དེ་ལ། འདི་ལྟར་བལྟ། སྡུག་བསྔལ་རྒྱུ་མཐོང་སྤང་བྱ་བ། ལྟ་དང་དེ་བཞིན་ཐེ་ཚོམ་དང། དེ་དག་ལྷན་ཅིག་མ་འདྲེས་པའི་མ་རིག་པ་ཡང་ཀུན་དུ་འགྲོ། དེ་དག་ལས་དགུ་གོང་དུ་དམིགས་ལྟ་བ་གཉིས་པོ་མ་གཏོགས་སོ། དེ་དག་དང་ལྷན་ཅིག་འབྱུང་ལྡན་ཀུན་འགྲོ་ཐོབ་མ་གཏོགས་ཤོ་ལོ་ཀ་གཉིས་འདུག་ཨ། ཤོ་ལོ་ཀ་གཉིས་ཀྱི་དེ་ནས།